ཁུ་ཚུར་བསྡེབས་པ། ཐེག་མི་བཟོད་པ་དྲག་པོ་ཁོང་ཁྲོ་སྐྱེ་བ་དེ་དེ་ལ་དཔྱད་སྒོམ་བྱེད་པ་ཡིན། དཔེར་ན་ཁོང་ཁྲོ་ལ་དཔྱད་སྒོམ་བྱེད་ཚུལ་དེ་དེ་ཡིན་མི་རེད་པ་སོ་སོས་མི་འདོད་ཁྱེད་འདྲ་ཞེས་དེ་བསམ་བློ་བཏང་ནས་ན་ནིང་སྐད་ཆ་དེ་འདྲ་ཅིག་བཤད་སོང་ང་ལ་ལས་ཀ་ད་ག་འདྲ་མ་བྱེད་གནོད་ཅིག་བྱས་སོང་ད་ལྟའི་ཁོ་དེ་དང་དེ་ཞེས་བྱ་བ་བྱེད་ཀྱི་འདུག་སྟེ་ཁོང་ཁྲོ་ཆེ་རུ་ཆེ་རུ་འགྲོ་བཞིན་གདོང་ཡང་དམར་པོ་དམར་རྐྱང་ཆགས་ད་ནི་ཁྱིམ་ཁོ་བོ་དེ་ག་ལས་རྔུལ་ནག་རྒྱག་ཡོང་བྱས་ནས་བལ་བདེ་མང་ཚོའི་འགྲམ་ཆུ་ཆག་འགྲོ་གི་རེད། ད་ལྟ་རང་གི་སྡོད་དེ་དེ་ནས་ལང་ཚ་ཡར་ལོག་ནས་མང་གཙོ་ཆེད་ཞུ་མཁན་ཡིན་ན་ཞུ་ཐུབ་ལ།

དེ་ལྟར་བྱས་པ་ཡིས་དེ་བཞིན་དུ་འདོད་ཆགས་སོགས་ལ་ཡང་འདྲ་ཞེས་རང་རེ་རྟགས་གསལ་ལ་གསུངས་ནོ། གཏོང་བ་ན་ཡང་གཞན་ཚར་གཅོད་པའི་དོན་འབའ་ཞིག་ཏུ་ལྷོད་ལེགས་པ་མ་བྱུང་བ་མ་གཏོགས་རང་གི་སེམས་དེ་ལ་བློ་ཁ་ནང་དུ་བསྐོར་ནས་དཔྱད་ན་དེ་ནི་བཤད་པའི་དཔྱད་སྒོམ་རང་ཡིན་ཟེར་ང་ཚོ་རྟགས་གསལ་བཏང་ནས་ཡང་ནས་ཡང་དུ་ཁོ་ཡིས་དེ་ཟེར་ཟེར་ན་ང་དེ་ལོག་གོ་སོང་ཟེར་རམ་ཅི་ཙག་ཙག་བཟོས་བཟོས་ད་དྲམ་བྱས་ཏེ་ཕ་རོལ་པོ་ལ་བསམ་བློ་མ་གཏོང་བ་བྱས་རང་གི་སེམས་དེ་མ་འགོག་ནུས་ཆེད་དུ་བཏང་བ་ཡིན་ན་དཔྱད་སྒོམ་རང་ཆགས་ཡོད། སྐྱེས་ཁོ་རང་དག་རང་ཆགས་ཏེ་ཡོད་རེད། རང་རེ་ནི་དགོངས་ཆེ་དེ་དགོངས་ཆེ་མི་འདྲ་ཞེས། ཉོན་མོངས་དུག་གསུམ་ལ་སྐྱེས་མགོ་འབའ་ཞིག་སྐྱེས་པས། སྒྲོས་ཐག་ཀྱང་གཞན་ལས་ངེས། གཞན་ཁོང་ཀྱང་རི་ལུང་ཐང་ཆེ་པད་མ་རང་དགར་ལྟར་སྨྲ་བའི་གནས་ཉིན་ཞིག་ཏུ་ལྷན་ཉིད་ཡོད་གསུང་དེ་ན་རང་རེ། རང་རེ། དོན་མ་ཡིན་པའི་ཕྱོགས་ལ་སྐྱེས་མགོ་སྐྱེས་པས། སྐྱེས་མགོ་སྐྱེས་པས་ཚ་བ་ག་རེ་དལ་འགྱུར་ནི་ཅི་གཉིས་ཀ། ཚུལ་ནི་ཅི་ཇི་ལྟར་དོན་ཆེ་ཞེས་གསུངས་དཔྱད་སྒོམ་དེ་ཡང་ས་བཅད་སོ་སོ་ཡི་ངེས་པ་བྱས་ནས་དོན་ཆེ་དོན་ཆེ་རྙེད་དཀའ་སྒོམ་པའི་སྐབས་དེ་ཁོ་ན་ཉིད་བྱེད་དགོས་ཀྱི་ཚ་གནོན་གྱི་ནང་དུ། ཚ་གནོན་གྱི། ཚ་གནོན་གྱི་ནང་དུ། བལ་བསྲེ་བ་ལྟར་ཆོས་ཡིན་པས་སྐྱོན་མེད་སྙམ་ནས། སྒོམ་རྒྱུ་གང་གསལ་གསལ་ནས་སྨྲས་པ་བྱུང་ན། ངན་ལང་དུ་སོང་ནས།

སོ་སོ་ནང་ཆོས་བཤེས་གཉེན་བསྟེན་བཤེས་གཉེན་བསྟེན་ཚུལ་སྒོམ་གྱི་ཡིན་ན་བཤེས་གཉེན་བསྟེན་ཚུལ་ཁོ་རང་ལ་ལྷད་སྐྱོ་མ་གཏོགས་ཡིན་པ་དོན་ཆེ་དོན་ཆེ་རྙེད་དཀའ་དང་བྱང་ཆུབ་སེམས་འདྲ་མིན་ཅིག་འཆར་གྱི་འདུག་ན་དེ་དབང་དུ་གྱུར་ནས་མ་གཏོང་བ་ཅིག་དགོས། དང་པོ་ནས་བློ་དེ་ག་བར་འགྲོ་གི་འདུག་ན་དེ་བཏང་བཞག་པ་ཡིན་ན་རྒྱ་ཡན་དུ་འགྲོ་བྱས་ནས་ནམ་ཞིག་ཚེ་ན་སེམས་དབང་དུ་བསྡུ་མ་ཐུབ་བ་ཅིག་ཆགས་འགྲོ་གི་རེད། སེམས་དེ་རང་དབང་དུ་བསྐྱུར་ནས་བསྡུ་མ་ཐུབ་བ་ཅིག་ཆགས་ཡོང་འདྲ་མིན་ཅིག་འགྲོ་འགྲོ་གི་རེད། དེ་སྒོམ་སྐྱོན་རེད། དེར་སོང་ན་རང་གིས་དེ་སྒོམ་སུའང་ནུས་པས་འཆར་རྒྱུ་མི་རྙེད་པས་དེ་ལྟར་མེད་པར་འཆི་བ་མི་རྟག་པ་ལྟ་བུ་ལ་མཚོན་ན་དེ་སྟོན་པའི་ལུང་དང་རིགས་པ་དཔེ་དང་གཏན་ཚིགས་མཐའ་ན་དེ། དེ་རིང་གྲོང་པའི་ནང་གི་མི་ཤི་བའི་ཚུལ་མནོས་ཏེ་སྒོམ་ཆོག་ལ་དེ་ཡང་བླ་མས་གསུངས་པ་རྣམས་རྩ་བར་བྱས་ནས། ཚ་ཁང་ནང་གི་ཤོག་བུ་ཅིག་རྙེད་ཀྱང་དེ་ཡི་དོན་ཚུལ་བསྟན་དུ་གནས་ནས་སྒོ་མང་པོ་བསམས་པས་སྐྱེ་སླ་བས་སྔར། སྒོ་མང་པོ་ནས་སེམས་པ་ཤིན་ཏུ་གཅེས་པ་ཞིག་ཡིན་དེ་ནས་ཞི་གནས་ལ་ཐུག་པའི་བར་གྱི་སྒོམ་རྣམས་དཔྱད་སྒོམ་དང་ཞི་གནས་གྲུབ་ནས་དམིགས་པ་གཅིག་ལ་སེམས་འཛིན་པ་ལྟ་བུ་ནི་འཇོག་སྒོམ་ཡིན། ཁ་ཅིག་གིས་ཇོ་མགོ་ཀོ་ས་ལའི་གོང་དུ་སྐྱེ་འགོ་སྐྱེས་པའི་གོང་དུ་བཤད་པ་དང་ཡང་སྐྱེ་འགོ་གཅིག་ཇོ་མགོ་ལ་གནོད་པར་བཤད་པ་སོགས་ནི་མི་འཐད་སོ། སྐྱེ་འགོ་དང་ཇོ་མགོ་གཉིས་པོ་དེ་ང་ཚོས་ཟུང་འབྲེལ་བྱེད་དགོས་པ་ཟུང་འབྲེལ་མ་བྱས་ན་དགོངས་ཏེ་སྐྱེ་འགོ་ཇོ་མགོ་ཁོ་ན་མ་གཏོགས་སྐྱེ་འགོ་གོང་མ་ཡིན་ས་རྣམས་དང་སྐྱེ་འགོ་བྱེད་པ་ཡིན་ན་གོང་ལ་གནོད་ཀྱི་རེད་ས་རྣམས་དེ་ཚོ་དྲང་དོན་མི་འཐད་པ་རེད། ཁ་གསལ་གསལ་གནང་ཞེས་ཟེར་ན་ང་ཚོ་བོད་ཀྱི་ཆོས་ལུགས་དེ་ཡག་ཉེས་དེ་ག་པར་བརྟག་དགོས་རེད་ཟེར་ན་ལྷོ་བོད་ཀརྨ་ལགས་ཤི་ལ་རྫས་བཞག་ཁྱེད་དགོངས་རེད་གསུངས་དང།

འབྲུ་ཚོད་བཞི་དགོས་པས་དེ་རྣམས་བདག་གིས་མ་སེམས་ཅན་གྱི་དོན་ཆེད་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཆེད་དུ་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པའི་ཟབ་ཁྲིད་ཉན་ནས། ལེགས་པར་ཉམས་སུ་ལེན་སྙམ་པའི་ཀུན་སློང་བཅོས་ཚུལ་དང། དེ་ལ་ས་བཅད་དེ་ལྟ་བུ་ཡོད་པ་ལས་ཞེས་སོགས་སྔར་ས་བཅད་གསུམ་ཞུས་པ་ན་གསུངས། བཞི་པ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་ལ་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་དང་བསྟེན་ནས་བློ་ཇི་ལྟར་སྦྱོང་བའི་རིམ་པ་གཉིས་ལས། འདིར་བཤེས་གཉེན་བསྟེན་ཚུལ་ནས། འཆད་པ་ཡིན་ལ་དེ་ཡང། སྦྱོར་ཆོས་ལ་བཤད་པ་བཞི་བཤད། མ་ཐོབ་ཀྱང་དངོས་གཞི་ཡི་ཁྲིད་བཤེས་གཉེན་བསྟེན་ཚུལ་ནས་བཟུང་ལྗགས་བཤད་དང་བཅས་ནས་ཁྲིའི་ཁྲིད་བཞི་སྦས་དགོས་པ་ཡིན་པས་རྗེས་སུ་ཕྱག་བཞེས་ཀྱང་དེ་ལྟར་དགོས་སོ་ཟེར། ཁ་སེར་སྦྱོར་ཆོས་ནས་བཟུང་སྟེ་འགོ་བཙུགས་ནས་བཤད་པ་བཞི་བཤད་བཞི་བཤད་བྱས་ཡིན་པས་ད་དེ་ནས་ང་རང་ཚོ་དེ་མ་ཐོབ་ན་འགྲིག་རེད་ཟེར་ཐོབ་པ་ཡིན་ན་ཐག་རང་བཅད་སྦྱོར་ཆོས་དེ་གལ་ཆེན་པོ་རེད་བ། དེ་བྱས་དེ་བཟོས་མ་ཐོབ་པ་ཡིན་ན་བཤེས་གཉེན་བསྟེན་ཚུལ་དངོས་གཞི་དེའི་སྐབས་སུ་ངེས་པར་དུ་བཤད་པ་བཞི་བཤད་བྱེད་དགོས་རེད། དགོངས་འཇོག་གྱིས་ཚུར་ན་དེ་ནས་བཟུང་སྟེ། ད་རེས། ད་རེས་ལོ་ཚར་བ་ཚང་མ་ཐང་ཆེན་ཡར་དྲན་གྱིས་ནི་སྨན་ནོར་བཅག་ནས་ཐེངས་མ་དྲུག་རེ་དྲུག་རེ། སོ་གཉིས་བར་དུ་ཐེངས་མ་དྲུག་རེ་དྲུག་རེ་བཅག་ནས་ཐེངས་མ་ལྔ་ལྔ་བཅག་ཐེངས་མ་གཅིག་དེ་སང་ཉིན་བཅག་ཤེས་བྱས་དེ་ཀོ་ལ་ནི། དེ་དེ་ཀོ་ལ་སེང་ནས་ཡར་དྲན་པ་བྱས་ཤིང་ཨོ་ཚོད་བྱེད་དགོས། རྗེས་སུ་ཕྱག་བཞེས་ཀྱང་དེ་ལྟར་དུ་དགོས། དེ་ཡང། འཇིག་རྟེན་ན་ཤིང་བཟོ་ལྷ་བཟོ་སོགས་མིག་གིས་བལྟས་ནས་བྱས་ཆོག་པའི་ལས་ལའང་དང་པོ་སློབ་མཁན་ལ་བསྟེན་དགོས་ན། ཚེ་རབས་གཏན་གྱི་འདུན་མ་སྒྲུབ་བྱེད་ཀྱི་སངས་རྒྱས་ཀྱི་སར་བགྲོད་པའི་ལམ་གྱི་ཚུལ་ཤེས་པ་ལ། བཤེས་གཉེན་བསྟེན་དགོས་པ་ལྟ་སྨོས་ཀྱང་ཅི་དགོས་ཁ་ཅིག་གིས་བླ་མ་མེད་ཀྱང་དཔེ་ཆ་བལྟས་ན་ཤེས་སྙམ་ཡང་དེས་མི་ཆོག་པར་བླ་མ་མཚན་ཉིད་དང་ལྡན་པ་ཞིག་བསྟེན་དགོས་ཏེ་དཔེར་ན་འདི་ནས་རྒྱ་གར་ལྟ་བུར་འགྲོ་བའི་ཚེ། ས་མཁན་ཞིག་ངེས་པར་བཙལ་དགོས་ལ་དེ་ཡང་གང་བྱུང་གིས་མི་ཆོག་པར་སྔར་བགྲོད་མྱོང་བ་སོགས་རྒྱུས་ཡོད། ཅིག་ལ་བསྟེན་དགོས་པ་བཞིན་དུ་ལམ་སྟོན་བྱེད་ཀྱི་དགེ་བའི་བཤེས་གཉེན་དེ་ཡང་སངས་རྒྱས་སུ་བགྲོད་པའི་ལམ་དེ་ལ་འཁྲིད་ཐུབ་པ་ཞིག་དགོས། གཞན་སྡིག་གྲོགས་སོགས་གང་བྱུང་ལ་བསྟེན་ན་ལམ་ཇི་ལྟ་བ་མི་འཁྲིད་ཅིང་ལོག་པར་གོལ་བར་འགྱུར་བ་ཡིན་པས་ཐོག་མར་བཤེས་གཉེན་བསྟེན་པ་དེ་གལ་ཆེ་སྟེ་རྗེ་རིན་པོ་ཆེས་ཀྱང་ལམ་གྱི་རྩ་བའི། ལམ་གྱི་རྩ་བ་ཞེས་གསུངས་པའི་གནད་ཀྱིས་དེ་ལ་ཐོག་མར་བཤེས་གཉེན་བསྟེན་པའི་ཚུལ་ལ་བཞི་བསྟེན་པའི་ཕན་ཡོན་མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་བསམ་པས་བསྟེན་ཚུལ་སྦྱོར་བས་བསྟེན་ཚུལ་ལོ་དེ་ཡང་སྔོན་དུ་བསྟེན་པའི་ཕན་ཡོན་དང་མ་བསྟེན་པའི་ཉེས་དམིགས་བསམ་དགོས་ཤིང་དེ་བས་ན།

དེ་ནས་ཡིད་ཀྱི་ནི་སྣང་ར་འགྲོ་མ་མྱོང་ཁྱེད་ཀྱི་ས་ཆ། རྒྱུས་མེད་ཀྱི་ནི་ས་དང་འགྲོ་སྒོ་ཅུང་ཟད་མེད། དེ་ནས་ས་ཁྱེད་ཀྱི་ལ་སྟེ་གོ་རེ་མ་ཏོ། རང་སྐྱོ་སྐུ་གི་སྒྲོན་ནོར་ནི་ཆུ་ནི་ལྷའི་ཐོ་ཡ་ཆུ་ནི་ཡོད་མ་རུང་ལོང་ག་ལོག་ནོར་ཁྱེད་ཀྱི་ནི་ལྷའི་ས་དེ་མ་ལྷའི་བ་ཅན་མ་ལྷའི་ས་རྡོ་སྐྱ་ཤི་བོ་དེ་འདྲ་ལ་ལྷའི་འགྲོ་བ། དེ་ཡི་ས། ལང་ཁྲི་ཁྱེད་ལ་ཉེ་བར་དུ་སྟེ་གོ་རེ། ལང་ཁྲི་སྟེ་ཡང་དེ་ནི་སྔ་ན་རྒྱུས་ཡོད་ཀྱི་ས་ཁྱེད་རྒྱུས་ཡོད་ཀྱི་གོ་རེ་མ་ཏོ་རྒྱུས་མེད་ཀྱི་གི་མེད་ཀྱི་ཁྲི་ཐུག་མ་རུང་བ།

བླ་མའི་མན་ངག་མེད་པ་ཡིན་ན། དཔེ་ཆ་ག་ཚོད་ཁྱད་པར་ཡོད་པ་ཡིན་ནའི་ཉམས་ལེན་དང་སྦྱར་བྱས་ན་ཉམས་ལེན་རྩ་བ་ནས་ཤེས་ཀྱི་མ་རེད། དེས་ན་ལམ་མ་ནོར་བར་སྟོན་པའི་བཤེས་གཉེན་བཤེས་གཉེན་ཅིག་ལ་ངེས་པར་དུ་བསྟེན་དགོས་པ་རེད། བསྟེན་དགོས་པ་དེ་དགེ་བཤེས་པོ་ཏོ་བ་གིས་གསུངས་པ་རེད། སྔར་ང་རང་ཚོ་ལ་ནི། ཚེ་འདི་ཡི་བྱ་བ་བལྟས་ནས་བྱས་པ། དེ་བལྟས་ནས་བྱས་པས་ཆོག་པ་ལ་ཡང། སློབ་མཁན་མེད་པ་མེད་པར་མི་འོང་ན་ཟེར། སྔ་རབས་འགྲོ་བ་མ་མྱོང་སར་འགྲོ་བ་ལ། བཤེས་གཉེན་མེད་པ་ནི་ག་ནས་འོང། ངེས་པར་དུ་དགོས་རེད། མན་ངག་ཐམས་ཅད་སྡུད་པའི་སྒོ་ནས་བཤེས་གཉེན་དམ་པ་མི་གཏོང་བ་ཡིན་ཟེར་ནས་དགེ་བཤེས་པོ་ཏོ་བ་གིས་གསུངས་པ་རེད་མན་ངག་ཐམས་ཅད་སྡུད་པའི་མགོ་དེ་ནི་བཤེས་གཉེན་དམ་པ་ལ་རག་ལས་པ་རེད་དེ་མི་གཏོང་བ་ཡིན་ཟེར་ནས་བེའུ་བུམ་སྔོན་པོ་ལས་གསུངས་ཡོད་པ། དེ་འདྲ་ཡིན་ས་བཤེས་གཉེན་དེ་ངེས་པར་དུ་བསྟེན་དགོས་པ་དེ་ཤོད་མི་དགོས་རེད། བཤེས་གཉེན་ལ་མ་བསྟེན་ན་ཡོང་ཡ་མེད་པ་དེ་ཐག་རྦད་དེ་ཆོད་རེད། བསྟེན་དགོས་པ་བྱས། ད་དེ་བསྟེན་པ་དེ་ལ་ཡང་དེ་ནས་ག་རེ་རེད་ཟེར་ན་བསྟེན་ཚུལ་མི་འདྲ་བ་དེ་ནས་ང་ཚོ་བཤེས་གཉེན་དེ་ལ་འདུལ་བ་ནས་བཤད་པའི

ཐེག་པ་ཆེན་པོ་མདོ་སྡེ་ནས་བཤད་པའི་བླ་མ་ཞིག་བསྟེན་དགོས་བྱས་སོང་ན། བླ་མ་ཐེག་པ་ཆེན་པོ་མདོ་སྡེ་ནས་བཤད་པའི་ཡོན་ཏན་བཅུ་དང་ལྡན་པ་ཞིག་འདུག་མི་འདུག་སྟེ། སྟོན་པར་འོས་པའི་ཡོན་ཏན་བཅུ་ལྡན་པ་མ་ལུས་རྒྱལ་བའི་གདུང་འཚོབ་ཆོས་ཀྱི་རྗེ་ཟེར། དེ་འདྲའི་ཡོན་ཏན་བཅུ་དང་ལྡན་པ་ཞིག། བཤེས་གཉེན་དུལ་བ་ཞི་བ་ཉེར་ཞི་བ་ཡོན་ཏན་ལྷག་པ་བརྩོན་བཅས་ལུང་གིས་ཕྱུག་དེ་ཉིད་རབ་ཏུ་རྟོགས་པ་སྨྲ་མཁས་ལྡན། བརྩེ་བའི་བདག་ཉིད་སྐྱོ་བ་སྤངས་ལ་བསྟེན་ཟེར་བ་དེ་འདྲ་ཞིག་བཅུ་དང་ལྡན་པ་ཞིག་བྱུང་བ་ཡིན་ན་དེ་ནི་བསྟེན་ཆོག་དགོས་མི་རིགས། ད་སྔགས་ནས་བཤད་པའི།

དང་པོ་ཆུང་ཆུང་ནས་རེ་རེ་ནས་ཡར་བསགས་བྱས་ནས་མུན་པ་ཡིན་ན་རེ་རེ་ནས་སེལ། སྣང་བ་དེ་ཡིན་ན་རེ་རེ་ནས་རྒྱས་ནི་མ་གཏོགས་ཆུ་གཅིག་ཏུ་གོ་འགོ་པས་མཉམ་དུ་བྱས་ཡོང་མ་རེད་བ། རིམ་པས་རིམ་པས་བཞིན་དུ་མུན་པ་སེལ་གྱིན་སེལ་གྱིན་བྱས་རིམ་པས་རིམ་པས་བཞིན་དུ་སྣང་བ་དེ་རྒྱས་ཀྱིན་རྒྱས་ཀྱིན་བྱས་འགྲོ་ཡིན་ཙང་བླ་མས་གདམས་པ་རེ་རེ་དེ་ཀུན་ལ་མི་ཤེས་པའི་མུན་པ་རེ་སེལ། དེ་ནས་ཤེས་བྱ་གཅིག་ལ་མི་ཤེས་པས་ནི་སྔར་མ་ཤེས་པ་དེ་ཤེས་པར་བྱས་ནས་བློ་གྲོས་རེ་རེ་རྒྱས་ཏེ་འགྲོ་ལ་ལས་སངས་རྒྱས་ཀྱི་གོ་འཕང་ལ་ཉེར་འགྲོ་གི་རེད་བ།

རྒྱ་ཆེན་པོ་དེ་ང་ཚོ་ཞིང་ལ་བརྟེན་ནས་སྟོབས་ཆེ་བ་དང་བསམ་པ་ལ་བརྟེན་ནས་སྟོབས་ཆེ་བ་རྟེན་གྱི་སྒོ་ནས་སྟོབས་ཆེ་བ་སོགས་དེ་འདྲ་ཡོད་རེད་བ། ད་ཞིང་གི་སྒོ་ནས་སྟོབས་ཆེ་བ་ཟེར་མཁན་དེ་ཞིང་གི་ནང་ནས་མཆོག་ཏུ་གྱུར་པ་དེ་ཞིང་མཆོག་དམ་པ་མཆོག་ཏུ་གྱུར་པ་དེ་བླ་མ་ཡིན་པ་རེད། དེ་ཡིན་ཙང་དེ་ལ་མཆོད་པ་ཕུལ་བ་དེས་བསོད་ནམས་ཀྱི་ཚོགས་ཆེན་པོ་ཞེ་པོ་ཅིག་བསགས་པ་ཡིན་ཙང་བསོད་ནམས་ཀྱི་ཚོགས་གབ་ཟིལ་རྫོགས་པ་སོང་ཆོས་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་འགྲོ་གི་རེད་བ། དེ་ཡིན་ཙང་རྒྱུ་མཚན་དེ་ཉིད་གཉིས་ལ་བརྟེན་ནས་ཡང་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། དེ། ངོ་མ་རེད་རེད་ཀྱི་འདུག་བ་ང་ལ་སོགས་དཔེར་ན། རང་གི་སྔར་མི་ཤེས་པའི་མུན་པ་ཅིག་སེལ་བ་དེ་སངས་རྒྱས་གོ་འཕང་ལ་ཇེ་ཉེར་འགྲོ་གི་རེད་བ། ཡོན་ཏན་རེ་རེ་བྱུང་སོང་ན་སངས་རྒྱས་གོ་འཕང་ལ་ཇེ་ཉེར་འགྲོ་གི་རེད་བ། དེ་ནང་བཞིན་གྱིས་བླ་མ་ལ་བསྙེན་བཀུར་མཆོད་པ་ཕུལ་ཡ་ལ་སོགས་པ་ཚོ་བྱས་པ་ཡིན་ན་ནི་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་ཅིག་བསགས་ཀྱི་རེད་བ། དེ་བསགས་པ་ལ་བརྟེན་ནས་ནི་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་ཅིག་འགྲོ་གི་རེད་བ། བ་དེ། བླ་མས་གདམས་པ་སྟེར་བ་ལ་བརྟེན་ནས་ཀྱི་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། མཆོད་པ་བསྙེན་བཀུར་བ་ལ་བརྟེན་ནས་ཀྱི་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་ཟེར་བ་ཏོག་སེ་ཡིན་པ་རེད་ད། གཉིས་སུ་ཕྱེ་བ་ཡིན་ཟེར་འཁྲིད་པ་བདག་གི་སྐྱབས་མགོན་བླ་མ་རིན་པོ་ཆེའི་གསུང་རྒྱུན་ཡིན་དེ་ལ་དང་པོ་ནི་སྤྱིར་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་ཡང་བཤེས་གཉེན་བསྟེན་པའི་ཕན་ཡོན་ཡིན་ཏེ། ལམ་གཞན་ལ་བསྐལ་ཆེན་གྲངས་མེད་དུ་དུ་མར་བགྲོད་དགོས་པའི་ལམ་རྣམས་འགའ་ཞིག་གིས་ཚེ་གཅིག་ལ་བགྲོད་ཐུབ་པ་ཡང་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་བྱེད་པ་ལས་འབྱུང་ངོ། དཔེར་ན་རྗེ་བཙུན་མི་ལ་ལྟ་བུ་ཚེ་གཅིག་ལུས་གཅིག་ལ་སངས་རྒྱས་པ་དེ་ཡང་མར་པ་ལོ་ཙཱ་བ་ལ་བསྟེན་ཚུལ་གཞན་དང་མི་འདྲ་བ་ཅིག་བསྟེན་པ་ལ་བརྟེན་ནས་བྱུང་བ་རེད་བ་བཤེས་གཉེན་བསྟེན་ཚུལ་མེད་ན་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཟེར་མཁན་དེ་ཡོང་ཡང་ཡོང་མ་རེད་བ། སྔགས་བླ་མེད་ཀྱི་མྱུར་ཁྱད་ཀྱང་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་པ་ལས་བྱུང་བ་རྗེ་མི་ལ་སོགས་ཀྱི་རྣམ་ཐར་ཡིན་གང་གི་དྲིན་གྱིས་བདེ་ཆེན་ཉིད་ཞེས་སམ་གང་གི་ཐུགས་རྗེས་བདེ་བ་ཆེན་པོའི་དབྱིངས་ཞེས་སོགས་འདྲེན་པར་བླ་མ་གང་གི་བཀའ་དྲིན་དང་ཐུགས་རྗེ་ལས་བདེ་བ་ཆེན་པོའི་དབྱིངས་ཆོས་སྐུའི་གོ་འཕང་ཡང་བླ་མ་བསྟེན་ཚུལ་ཚུལ་བཞིན་དུ་བྱས་ན་སྐད་ཅིག་གིས་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་སྟེར་བར་མཛད་པ་ཡིན་དེའི་སྐད་ཅིག་མ་དེ་མར་དམྱལ་བ་དང་ཡར་ལྷ་ཡི་ཚེ་ཚད་ལ་ལྟོས་ན་མི་ཚེ་དེ་སྐད་ཅིག་ཙམ་ཡིན་པར་འཕགས་པ་ཐོགས་མེད་དགའ་ལྡན་དུ་བྱོན་པའི་རབས་བཅས་གསུངས། དེར་མ་ཟད་རང་རེ་འཁོར་བའི་སྔ་ཕྱིའི་མཐའ་ལ་ལྟོས་ན་ཚེ་ཐུང་དེ་སྐད་ཅིག་ཙམ་ཡིན་བླ་མ་བསྟེན་ཚུལ་ཚུལ་བཞིན་མ་འབྱོངས་ན། སྔགས་བླ་མེད་སོགས་ཅི་འདྲ་ཞིག་ལ་བལྟས་ཀྱང་ས་ལམ་གྱི་རྟོགས་པ་ཅུང་ཟད་ཀྱང་མི་སྐྱེ་སྟེ་བསྟེན་ཚུལ་ལེགས་ན་ཟུང་འཇུག་གི་གོ་འཕང་བསྐལ་པ་མང་པོར་བགྲོད་དགོས་པ་དེ་ཡང་མྱུར་དུ་ཐོབ་པ་ལམ་རིམ་བདུད་རྩི་སྙིང་པོ་ལས་གསུངས། རབ་ཏུ་བྱེད་ཆེ་ནས་ང་རང་ཚོ་སྐད་ཅིག་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་གི་རེད་ཟེར་བླ་མ་བསྟེན་ཚུལ་ཚུལ་བཞིན་དུ་བྱས་པ་ཡིན་ན་སྐད་ཅིག་གཅིག་ལ་ཐོབ་གི་རེད་ཟེར་དེ་སྐད་ཅིག་ཟེར་དེ་ང་རང་ཚོ་མི་ལུས་དེ་ཡིན་ན་སྐད་ཅིག་མ་གཅིག་མ་གཏོགས་མེད་པའི

དགའ་འདི་ཡལ་ག་ཆུ་རྫི་ཤོག་ཆུ་འཇའ་བྱང་པ་ཀོང་པོ་ཀུན་འདུས་ཆུ་སྲིན་འབར་དེ། དགའ་འདི་ཀྱི་ལྷག་ལས་སྔར་སྤྲོ་སྐྱིད་ཕྱི་མ་ཅི་ལ་ཡོད་མ། སྔར་སྤྲོ་སྐྱིད་ཕྱི་མ་ཡིན་ན་ནི་སྐྱིད་ཕྱི་མ་ཆུ་རི་སོ་མ་དུ་ཡོད་མ་འགྲོས་མི་ལོ་ལྔ་བཅུ་ཐོམ་པ་སོང་ཚར་བ། འཕགས་པ་ཐོགས་མེད་རབ་གསུངས་གསུངས་འདུག་བ་ཨོ་དེ་ཡིན་ས་ང་ཚོ། ཤི་ཐག་ཐུང་ཐུང་ཐུང་ཐུང་ཅིག་ལ་སངས་རྒྱས་ཀྱི་གོ་འཕོ་དེ་ཡང་བླ་མའི་བཀའ་དྲི་ལ་བརྟེན་ནས་ཡོང་གོ་རེད་མ་ཏ་བླ་མའི་བཀའ་དྲི་ལ་མ་བརྟེན་ན་མི་ཡོང་གོ་མེད་པ་རེད་ད་སངས་རྒྱས་ཀྱི་གོ་འཕོ་ལ་ཉེ་བ་སུ་ཡིན་ད་དེ་འདྲ་ཡིན་པ་རེད།

དེ་རུ་བྱོན་ནས་ནི་བྱང་ཆུབ་སེམས་དཔའ་ཆོས་ཀྱི་འཕགས་པའི་སྐུ་མདུན་ཕེབས་དེའི་སྒང་ལ། བྱང་ཆུབ་སེམས་དཔའ་རྟག་ཏུ་ངུ་དགོངས་ནས། ང་ལག་པ་སྟོང་པ་བྱས་ནས་བྱང་ཆུབ་སེམས་དཔའ་ཆོས་ཀྱི་འཕགས་པའི་སྐུ་མདུན་བསྐྱོད་ན་འགྲིག་གི་མི་འདུག་ད་དེ་ལ་འབུལ་ཡས་ཀྱི་ནོར་གཅིག་འཚོལ་དགོས་ཀྱི་འདུག་ནི་དེ་ནི་ང་ལ་ནི་ནི་གང་ཡང་མེད་པ་ཡིན་ཙང་ད། རང་རང་ལ་ཡོད་རྒྱུ་རང་གི་ལུས་དེ་རེད་རང་གི་ལུས་དེ་ཕར་བཙོང་བྱས་ནས། དེ་ཡི་རིན་དེ་བྱང་ཆུབ་སེམས་དཔའ་ཆོས་ཀྱི་འཕགས་པའི་སྐུ་མདུན་ལ་ཕུལ་བྱས་ནས་ནི་ང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སོགས། འཕེལ་གྱི་ཡིན་བསམས་ཚུལ་ཁྲིམས་ཀྱི་དེ་ཁྲིད་ལས་དགོངས་བྱས་ནས་ལུས་བཙོང་གར་ཕེབས་ནས།

བུ་མོ་གཅིག་གིས་མཐོང་ནས། ཨ་ནི་བུ་མོ་དེ་གིས། མི་དེ་རང་གིས་རང་ལ་སྡུག་པོ་ད་ག་འདྲ་མོ་ཞིག་གཏོང་བ་དེ་ག་རེ་གི་ལས་ཡིན་ནམ་བསམ་ས་འདྲ་མོ་ཞིག་མ་ཡོང་བྱས་ནས་སྐད་ཆ་དྲིས་ནས། ཁྱེད་རང་རང་གིས་རང་ལ་ཐབས་འཚོལ་བ་དག་ད་ག་འདྲ་མོ་བྱེད་པ་དེ་ག་རེ་བྱེད་ག་ཟེར་དེ་ནས་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་གིས། ང་ཡི་དགེ་བའི་བཤེས་གཉེན་བྱང་ཆུབ་སེམས་དཔའ་ཆོས་ཀྱི་འཕགས་པ་དེ་ཤར་ཕྱོགས་ན་བཞུགས་ཡོད་རེད་ཟེར།

ཨ་ནི་ལྷ་ཡི་དབང་པོ་བརྒྱ་བྱིན་གྱི་སྤྲུལ་པ་དེ་ནི་ང་ལ་ཤ་དང་ཁྲག་དེ་ནི་དགོས་ཡ་མེད་དེ་ཁྱེད་རང་ཉམས་སད་པའི་ཆེད་དུ་ནི་ཡོང་པ་རེད་ཨ་ནི། ཁྱེད་རང་གི་ལུས་དེ་ལ་འོ་བརྒྱལ་ཡོང་གི་རེད་ཟེར་ཏེ་ཨ་ནི་ཁྱེད་རང་དེ་རྫོགས་པར་ཆོས་ནི་མི་དགོས་ཟེར་སེམས་ཁྲལ་བྱེད་མི་དགོས་ཟེར་ང་གིས་བྱིན་གྱིས་བརླབས་བྱོས་ཟེར་ནས་བདེན་པའི་བྱིན་གྱིས་བརླབས། བྱང་ཆུབ་སེམས་དཔའ་བདེན་ཚིག་བརྗོད་དེའི་སྒང་ལ་ཨ་ནི་ལུས། སྔ་མ་ནང་བཞིན་ཡར་སོས་པ་ཡིན། ཡར་སོས་ནས་ཚོང་པའི་བུ་མོ་དང་བཅས་པ།

ག་ས་སུ་གའི་ནང་གསེས་ཀྱི་ཕྱོགས་ཁ་སིང་དེ་སྐྱེས་དེའི་སྒང་ལ་མེ་ཏོག་གི་ཕྲེང་བ་དེ་འདྲ་བཏགས་ཡས་དེ་ཨོ་དེའི་ལོགས་སུ་དར་དང། མེ་ཏོག་གི་ཕྲེང་བ་ལ་སོགས་པ་ཚོ་ཕར་ཁ་བ་ཀ་ས་སྟོང། ཁྲག་གི་ཆག་ཆག་གཏོར་ནས་གཙང་ཞིང་ཡིད་དུ་འོང་བ་ཞིག་བྱས་བྱང་ཆུབ་སེམས་དཔའ་ཆོས་ཀྱི་འཕགས་པ་དེ་སེང་ཁྲི་ལ་ཡར་བཞུགས་ནས་དེ་ནས་ཆོས་བསྟན་པ་རེད་པ་ཆོས་བསྟན་མ་ཐག་པ་ལམ་སང་ནས་མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ་ནས་ས་བརྒྱད་པ་ཐོབ་པ་རེད་ད་ལོ་སྡོད་མ་ཐོ་རེད་ཡར་མར་བ་ལོ་སྡོད་དེའི་སྒོ་ཞིག་ལ་ནས་མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ། ཚོང་དཔོན་གྱི་བུ་མོ་ལ་སོགས་པ་བུ་མོ་ལྔ་བརྒྱ་པོ་དེ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་དེ་ནས་མ་འོངས་པ་ན་ལ་མངོན་པར་རྫོགས་པར་སངས་རྒྱས་ལུང་བསྟན་དེ་འདྲ་བྱུང་ཡིན་པས། སངས་རྒྱས་ལ་སོགས་པ་ཏུ་སེ་བྱུང་བ་རེད། དེ་ཡི་ས་ནི་ང་ཚོ་བྱང་ཆུབ་སེམས་དཔའ་རྟག་ཏུ་ངུས་བཤེས་གཉེན་བསྟེན་ཚུལ་གཞན་དང་མི་འདྲ་བས་བསྟེན་པ་ལ་བརྟེན་ནས་སངས་རྒྱས་ཀྱི་གོ་འཕང་ལ་མྱུར་བ་སྟེ་བསྐལ་པ་གྲངས་མེད་གཉིས་བར་དུ་བསྡད་དགོས་ཡས་དེ་ལོ་བདུན་གྱི་བར་དུ་བགྲོད་ཐུབ་ཡས་ལམ་ད་ག་དྲ་མི་མགྱོགས་པ་དེ་འདྲ་བྱུང་ཡིན་པས་སྔགས་ཀྱི་ལམ་ལ་ལས་མགྱོགས་པ། སྔགས་ལམ་ལ་མ་ཞུགས་པ་ཡིན་ནའི་ད་ག་དྲ་མི་ཅིག་མགྱོགས་པ་དེ་འདྲ་བྱུང་ཡིན་པ་རེད།

ཚེ་ལ་བརྟེན་ནས་ནི་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་ནི་འགྲུབ་པར་བྱེད་ཐུབ་ཀྱི་རེད་ཟེར་མདོ་ལུགས་ལ་ཡང་བླ་མ་དེས་ཕྱག་ག་ཚོད་འཕེལ་བར་བྱུང་ན་ལམ་ཤིན་ཏུ་མྱུར་ཏེ་བྱང་ཆུབ་སེམས་དཔའ་རྟག་ཏུ་ངུའི་རྣམ་ཐར་གསུངས་ནས་རང་རེས་སངས་རྒྱས་ལྟ་བུ་མཇལ་ན་བླ་མ་ལས་ལྷག་པའི་སངས་རྒྱས་མཇལ་སྙམ་ནས་དེས་ཆོག་པར་བྱེད་ཚོད་ཡོད་ཀྱང་རྟག་ཏུ་ངུས་སངས་རྒྱས་གྲངས་མེད་མཇལ་ཡང་དེས་མ་ཚིམ་པར་དེས་མ་ཚིམ་པར་བླ་མ་འཚོལ་བ་གནད་ཆེ་སྟེ། དཔེར་ན་ང་ཚོས་ཡིན་ན་བླ་མ་ལས་ལྷག་ཟེར་གྱི་ནི་སངས་རྒྱས་དང་བླ་མ་ལས་ལྷག་ཟེར་གྱི་ནི་ཡི་དམ་ཅིག་ངོས་འཛིན་བྱེད་ཀྱི་རེད། བྱང་ཆུབ་སེམས་དཔའ་རྟག་ཏུ་ངུས་སངས་རྒྱས་གྲངས་མེད་ཞལ་གཟིགས་པ་རེད་དེ་ཡིན་ནའི་རང་ལ། ཆོས་སྟོན་མཁན་དགེ་བའི་བཤེས་གཉེན་ཆོས་ཀྱིས་འཕགས་པ། བཙལ་ཡས་ཀྱི་ཆེད་དུ་རང་གི་ལུས་སྲོག་ཚང་མ་ཐམས་ཅད་བློས་བཏང་ནས་ཕེབས་ཡས་དེ་དེ་རེད། དངོས་གནས་བྱེད་ཀྱི་ཡིན་ན་དེ་བཞིན་གཤེགས་པ་དེ་ཚོས་ཀྱིས་ཡིན་ནའི་ཆོས་བསྟན་བཞག་ན་འགྲིག་བར་བ། ཡིན་ནའི་རང་གི་ལས་འབྲེལ་ཡོད་པའི་བླ་མ་དེ་མ་འཕྲད་ན། རང་ལ་རྟོགས་པ་སྐྱེ་རྒྱུ་ནི་མེད་པ་རེད། ཧ་མ། མར་པ་ལོ་ཙཱ་བ། ནཱ་རོ་པ་པཎ་ཆེན་ནཱ་རོ་པ་བཙལ་བར་འགྲོ་དུས་ཀུ་ལ་ལམ་ཁར་ནི་ཀ་ལི་ཤི་ར་ཁག་ཏུ་དབང། ཞེས་པའི་སྐུ་གཉིས་པོ་བྱོན་ནས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡི་ལམ་ཀ་ནས་མཇལ་བ་རེད་དེ། ཇོ་བོ་རྗེ་ཡིས་ད་མ་འགྲོ་ད་ནཱ་རོ་པ་ནི་སྤྱོད་པ་ལ་ཕེབས་ཚར་རེད་མཇལ་གྱི་མ་རེད། ང་གི་ལོ་ཙཱ་བྱས་ནས་ཕར་འགྲོ་གསུངས་འདུག་ཁོ་ལ་མར་པ་ལོ་ཙཱ་བ་ང་བླ་མ་དང་དམ་ཚིག་གི་ལྷད་ཞུགས་མ་མྱོང་ཙང་བླ་མ་མཇལ་ཐུབ་ཀྱི་རེད་ཟེར་ནས་ཇོ་བོ་རྗེའི་བཀའ་ལ་མ་ཉན་ཟེར་ནས་གཞི་ནས་ཕེབས་ནས་དཀའ་ལས་ཞེ་དྲག་རྒྱབ་གནང་འདུག་ཨང། ས་ལ་རང་ལ་ལས་འབྲེལ་ཡོད་པའི་བླ་མ་དེ་དང་མ་འཕྲད་པའི་སུ་ཁྱེད་དེ་ལ། སངས་རྒྱས་བྱང་ཆུབ་སེམས་དཔའ་མང་པོ་ཅིག་ཞལ་གཟིགས་པ་ཡིན་ནའི་དེ་ཙམ་གྱིས་རང་ལ་ཕན་ཐོགས་ཡོང་གི་མེད་པ་རེད། དེ་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ལ་སངས་རྒྱས་གྲངས་མེད་ཞལ་གཟིགས་པ་དེས་ཕན་མ་ཐོགས་ཀྱིས་ཅི་ནས། ཆོས་འཕགས་བཙལ་གར་ཕེབས་དོན་ནི་དེ་རེད་བ། རང་དང་ཚེ་རབས་ལས་ཀྱི་འབྲེལ་བ་ཡོད་པའི་བླ་མ་དང་མ་མཇལ་ན་གཞན་སུས་ཀྱང་རང་ལ་དོན་ཆེ་བ་ཞིག་མི་འབྱུང་བ་ཡིན། དེ་ཡི་ཚེ་མཆོད་པ་འབུལ་རྒྱུ་ཙམ་ནི་བརྒྱ་བྱིན་གྱིས་རིན་པོ་ཆེ་བྱིན་ན་དེས་ཆོག་ཀྱང་རང་གི་ཚོགས་རྫོགས་པ་ལ་སྟོབས་ཆེ་བས་ཆོས་འཕགས་ལ་བཀུར་སྟིའི་ཆེད་དུ་རྟག་ཏུ་ངུས་རང་གི། སྐུ་ལུས་ཀྱི་ཤ་བཅད་ཅིང། ཁྲག་གཏར་བ་སོགས་མཛད། དང་པོ་སངས་རྒྱས་མང་པོ་ཡི་ཞལ་གཟིགས་སྐབས་ཆོས་རྒྱུན་གྱི་ཏིང་ངེ་འཛིན་ཐེག་པ་ཆེན་པོ། ཐེག་ཆེན་ཚོགས་ལམ་ཆེན་པོ་ཡིན་པ་ལ་ཆོས་འཕགས་མཇལ་ཏེ་ཆོས་བསྟན་པ་ན། ས་བརྒྱད་པ། ས་བརྒྱད་པ་ནོན་ཅིང་མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ་པ། ཆོས་ལ་བཟོད་པ་ཐོབ་པ་དེ་བཤེས་གཉེན་བསྟེན་ཚུལ་འགྲན་ཟླ་མེད་པར་མཛད་པས་དེ་ལྟར་ལམ་མྱུར་དུ་སོང་བ་ཡིན་གྱི་གཞན་དུ་མ་དག་ས་བདུན་གྱི་གནས་སྐབས་ན་བསྐལ་ཆེན་གྲངས་མེད་གཅིག་ཚོགས་རྫོགས་དགོས་པར་བཤད་པས། ས་བདུན་བར་མི་བྱེད་དེ་ལ་སྐྱེ་ཅི། བསྐལ་པ་གྲངས་མེད་གཅིག་གི་བར་དུ་ཚོགས་བསགས་པར་བ་ང། སོགས་སོ། དེས་ན་སངས་རྒྱས་ཀྱི་གོ་འཕང་ལ་བགྲོད་པ་མྱུར་མི་མྱུར་ནི་བླ་མ་བསྟེན་ཚུལ་ཚུལ་བཞིན་དུ་བྱུང་མ་བྱུང་ལ་རག་ལས་ཤིང་དེ་ལ་བརྟེན་ན་ནི་གདམས་ངག་སྣ་རེ་སྟེར་གྱིས་ཉམས་སུ་བླངས་ན་ཡང་དེ་ཡི་ཚོད་ཙམ་གྱིས་སངས་རྒྱས་ཀྱི་གོ་འཕང་ལ་ཉེ་དེ་ཡང་སྐྱེས་བུ་ཆུང་ངུའི་ལམ་ཙམ་སྟོན་ནུས་པ་ཞིག་བསྟེན་པ་བས་ལམ་ཡོངས་རྫོགས་སྟོན་ནུས་པ་ཞིག་བསྟེན་ན་ཕྱི་མ་ཆེས་མྱུར་དེས་ལམ་ཡོངས་རྫོགས་སྟོན་ནུས་པའི་བླ་མ་ཞིག་དང་སློབ་མ་དཀའ་སྤྱད་ནུས་པའི་སྣོད་ལྡན་ཞིག་མཉམ་འགྲོགས་བྱས་ན། སངས་རྒྱས་ལག་པ་བཟོད་པ་ལྟར་དཀའ་ཚེགས་མེད་པར་འབྱུང་བར་གསུངས། ཕ་དམ་པས་ཀྱང། བླ་མས་ཁྱེར་ན་གང་འདོད་གནས་སུ་སླེབ། གོང་ལ་མོས་གུས་ཕུལ་ཅིག་དིང་རི་བ། ཞེས་གསུངས་སོ། ཀླུ་སྒྲུབ་ཀྱིས་རི་བོའི་རྩེ་ནས་གང་ཞིག་ལྷུང་གྱུར་ན་ལྷུང་བར་མི་བྱ་སྙམ་ཡང་ལྷུང་བར་འགྱུར། བླ་མའི་དྲིན་གྱིས་ཕན་པའི་ལུང་ཐོབ་ན་གྲོལ་བར་མི་འགྱུར་སྙམ་ཡང་གྲོལ་བར་འགྱུར་ཞེས་གསུངས་པ་ལྟར་རོ། རི་མཐོན་པོའི་རྩེ་མོ་ནས་མར་ལྷུང་བ་ན་སླར། ལྡོག་སྙམ་ཡང་ལྡོག་པར་མི་ནུས་པ་བཞིན་བླ་མ་བསྟེན་ཚུལ་ཇི་བཞིན་དུ། བྱས་ནས་དེ་དྲངས་པ་ན་འཁོར་བ་ལས་མི་གྲོལ་སྙམ་ཡང་གྲོལ་བར་འགྱུར་ལ་དེ་ལ་མ་བསྟེན་ན་བློ་བཟང་ཞིང་བརྩོན་ཡང་འགྲུབ་པར་མི་ནུས་སོ། གཉིས་པ་བླ་མ་ལ་མཆོད་ཅིང་བསྙེན་བཀུར་བགྱིས་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་ཡིན་ཏེ་སངས་རྒྱས་སུ་འགྲུབ་པ་ཚོགས་དཔག་ཏུ་མེད་པ་ཞིག་གསོག་དགོས་ལ་དེ་འདྲ་བའི་ཚོགས་རྒྱ་ཆེན་པོ་བདེ་བླག་ཏུ་བསྡུས་པ་ནི་བླ་མ་ལ་མཆོད་པ་ཉིད་ལས་ལྷག་པ་མེད། གང་ཕྱིར་ཕྱོགས་བཅུའི་སངས་རྒྱས་དང་བྱང་ཆུབ་སེམས་དཔའི་བསོད་ནམས་པས། སློབ་དཔོན་བ་སྤུའི་ཁུང་གཅིག་མཆོག། དེ་ཕྱིར་སློབ་དཔོན་མཆོད་བྱེད་པ་སངས་རྒྱས་བྱང་ཆུབ་སེམས་དཔས་གཟིགས་ཞེས་པ་ལྟར། རྒྱུད་དང་བསྟན་བཅོས་མང་པོར་ཕྱོགས་བཅུའི་རྒྱལ་བ་སྲས་བཅས་ཐམས་ཅད་ལ་མཆོད་པ་ཕུལ་བ་ལས་བླ་མའི་སྐུ་ཡི་བ་སྤུའི་ཁུང་བུ་གཅིག་མཆོད་པ་ཕན་ཡོན་ལྷག་པར་གསུངས་ཤིང་རྗེ་ས་པཎ་གྱིས་ཀྱང་བསྐལ་པ་སྟོང་དུ་ཕ་རོལ་ཕྱིན་པས་སུ་མགོ་དང་རྐང་ལག་བདོག་པ་གཏོང་བའི་ཚོགས། བླ་མའི་ལམ་དུ་སྐད་ཅིག་གཅིག་ལ་བསྡུས་རིམ་གྲོ་བྱོས་ལ། དགའ་བ་སྒོམས་ཤིག་ཨང་ཞེས་བསྐལ་པ་སྟོང་ཕྲག་ཏུ་མགོ་དང་རྐང་ལག་སོགས་གཏོང་བའི་ཚོགས་རྒྱ་ཆེན་པོ་བླ་མ་ལ་མཉེས་པ་སྒྲུབ་པའི་ཚེགས་ཆུང་ངུ་གཅིག་གིས་ལྡོངས་པར་གསུངས་ཚོགས་ཇི་ཙམ་རྫོགས་པ་མྱུར་བ་དེ་ཙམ་གྱིས་སངས་རྒྱས་ཀྱི་གོ་འཕང་ལ་ཉེ་དེ་ཡང་དུད་འགྲོ་དང་མི་དང་ཉན་ཐོས་དང་རང་རྒྱལ་དང་བྱང་ཆུབ་སེམས་དཔའ་དང་སངས་རྒྱས་ཐམས་ཅད་དང་བླ་མ་རྣམས་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་མཆོད་པའི་ཡུལ་སྟོབས་ཆེ་སྔོན་དགེ་བཤེས་སྟོད་ལུང་པས། སྟོན་རླུང་གི་ཡི་གེ་འདོད་ནོར་ལ་མཆོད་བསྟོད་བཀྲོངས་པ་ལས་ལོང་པའི་ཡིད་ཆེས་ལ་ཟིན་བྱེད་པ་བསོད་ནོར་ཆེ་ཞེས་ཕུང་པོའི་ནང་གི་མ་ཁུ་ཚུལ་ཁྲིམས་བསགས་ཏེ་ལོང་པའི་ཡིད་ཆེས་ལ་བགྱིད་པ། ལོང་པའི་ཡིད་ཆེས་ལ་བཀུར་བགྱི་དེ་ཡང་རྒྱུད་ལས་དུ་སོ་སོང་ཆོས་འཁོར་སྤྱོད་པའི་བླ་མའི་དཔའ་བོ་སྤྱི་ཆོས་ལྷ་ཞེས་པ་ལྟར་བླ་མའི་དཔའ་བོ་ཁུང་བུ་བའི་མཆོད་པ་སྟེ་དེ་ནི་བླ་མའི་ཕྱི་བདག་དང་དགུ་ཕྱི་དང་ཁོར་ཡུག་སོགས་ལ་བྱེད་ཅེས་བ་སྤུ་རང་ག་ལ་མི་ཟེར་གསུངས་ཟེར། ད་དེ་རྒྱལ་བ་རྣམས་དགྱེས་པར་དགྱེས་པ་ཟེར་དེ་ཡིན་པ་རེད། རྒྱལ་བ་རྣམས་དགྱེས་ཚུལ་དེ། ཧོ་བླ་མ་མཆོད་ཅིང་བསྙེན་བཀུར་བ་ལ་བརྟེན་ནས་བྱས་དེ་ནས་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་ཟེར་དེ་ད་གིན་བཤད་ཚར་བ་ད་བླ་མའི། དེ་ནས། སྤྱིར་སངས་རྒྱས་ཐམས་ཅད་མཆོད་པ་ལས་བླ་མའི་བ་སྤུའི་བུ་ག་གཅིག་མཆོད་པ་དེ་ལྷག་གི་རེད་ཟེར།

སྟོད་ལུང་གི་དགེ་འདུན་དེ་ཚོ་ལ་གཏོང་སྒོ་མ་བཏང་བྱས་གང་ག་ཡར་ཁྱེར་ཁྱེར་ནས་ནི་ལོ་ལ་ཡར་ཁྱེར་འགྲོ་འགྲོ། ལོ་ཟེར་དེ་འཕན་པོ་གི་དེ་ནི་རི་བ་ཐག་རིང་པོ་རེད། ད་ལྟ་ཡང་ནི་དེ་ཡི་དགེ་བཤེས་སྟོད་ལུང་པ་ཀྱིས་ངས་སྟོད་ལུང་གི་དགེ་འདུན་ལ་མཆོད་སྟོན་དྲངས་པ་ལས་ལོ་པའི་ཁྱི་ལ་བྱིན་པ་དེ་ང་ལ་བསོད་ནམས་དེ་ཆེ་བ་ཡོད། ག་རེ་ཟེར་ན་ཁོ་རང་གི་བླ་མ་དེ་དགེ་བཤེས་སྤྱན་སྔ་བ་ཆེན་པོ་རེད་བ། དགེ་བཤེས་སྤྱན་སྔ་བ་ཆེན་པོ་དེ་ལོ་དགོན་པ་ན་ཡོད་རེད་བ། དགེ་བཤེས་སྟོད་ལུང་པ་ཀྱི་བླ་མ་དགེ་བཤེས་སྤྱན་སྔ་བ་རེད། དགེ་བཤེས་སྤྱན་སྔ་བ་ཀྱི་གདན་ས་དེ། ལོ་དགོན་པ་ཟེར་ས་དེ་རེད། ཧེ་བདག་ནི་སྟོད་ལུང་པ་ལ། ཚང་མ་ཐམས་ཅད་ཡག་བསགས་ཀྱི་ནི་ལོ་ལས་ཡག་ཤ་ད་ཁྱི་གོ་རེད། ག་རེ་ཟེར་ན་ཁོ་རང་གི་རྩ་བའི་བླ་མ་ཡིན་ཟེར། དགེ་འདུན་མང་པོ་ལ་མཆོད་པ་ཕུལ་བ་ལས་ཀྱང་ཁོ་རང་གི་རྩ་བའི་བླ་མ་ཡི་ཁྲིས་ལ་ཡོད་ཀྱི་ཁྱི་ཁྱི་ཡ་གཅིག་ལ་སྦྱིན་པ་གཏོང་བ་དེ་དེ་བསོད་ནམས་ཆེ་གི་རེད་ཟེར་གསུངས་པ་རེད། དེས་ན་སློབ་དཔོན་བ་སྤུའི་བུ་ག་ཟེར་དེ། ང་རང་ཚོ་ལུས་ཀྱི་བ་སྤུ་རང་ག་དེ་འདྲ་ལ་བརྩི་རྒྱུ་ཡོད་མ་རེད་ཟེར་བླ་མ་གི་ཆིབས་རྟ་དང་ཁྱི་གཡོག་དང། འཁོར་གཡོག་ལ་སོགས་པའི་ཚང་མ་ཐམས་ཅད་ལ་བརྩི་དགོས་རེད། དེ་ཚང་མ་ཐམས་ཅད་ནི་བླ་མའི་བ་སྤུའི་བུ་གའི་ཁོངས་གཏོགས་པ་རེད། ད་གཉིས་པ་དེ་རེད། གཉིས་པ་རྒྱལ་བ་རྣམས་དགྱེས་པར་འགྱུར་བ་ལའང་བསམ་ལུགས་གཉིས་ལས། ད་རྒྱལ་བ་རྣམས་དགྱེས་པར་འགྱུར་བ་དེ་ལའང་དེ་ནང་གསེས་བྱས་ནས་གཉིས་རེད། དང་པོ་ནི་ཕྱོགས་བཅུའི་སངས་རྒྱས་རྣམས་ཀྱིས་རང་ལ་ཆོས་སྟོན་པར་བཞེད་ཀྱང་ལོངས་སྐུ་ལྟ་ཞོག་སོ་སྐྱེ་ལས་དག་པ་ཅན་ལ་ཡང་སྣང་དུ་རུང་བའི་མཆོག་གི་སྤྲུལ་སྐུ་དངོས་སུ་མཇལ་བའི་སྐལ་བ་ཙམ་ཡང་མེད་པས་སྐུ་དངོས་སུ་བསྟན་ནས་ཆོས་སྟོན་པ་རང་ཅག་གི་སྐལ་བར་མ་གྱུར་ཅིང་དེས་ན་རང་གི་སྐལ་བ་དང་འཚམས་པའི་སྐུ་ཞིག་བསྟན་ནས་ཆོས་སྟོན་དགོས་དེའི་ཕྱིར་གྲྭ་ཚང་འདུས་སྡེའི་ནང་གི་འཐུས་མི་གཏོང་བ་བཞིན་དུ་ཕྱོགས་བཅུའི་རྒྱལ་བ་རྣམས་ཀྱིས་རང་རེ་ཡི་ཆེད་དུ་བླ་མར་སྤྲུལ་ལ་དེ་ལ་བསྟེན་ཚུལ་ཚུལ་བཞིན་བྱུང་ན་སངས་རྒྱས་རྣམས་ཀྱིས་མཁྱེན་ནས་དགྱེས་པར་འགྱུར་བ་ཡིན་དགྱེས་ཚུལ་ཡང་བདུད་རྩི་སྙིང་པོ་ལས་བཤེས་གཉེན་དམ་པ་ཚུལ་བཞིན་བསྟེན་བྱས་ཚེ་དེ་ནི་མྱུར་དུ་སྲིད་ལས་གྲོལ་འགྱུར་ཞེས་བུ་ལ་ཕན་པ་བསྒྲུབས་པ་མས་མཐོང་བཞིན་རྒྱལ་བ་མ་ལུས་ཐུགས་ནི་གཏིང་ནས་དགྱེས་ཞེས་གསུངས་པ་བཞིན་རྒྱལ་བ་རྣམས་ཀྱིས་མས་བུ་གཅིག་པ་ལ་བརྩེ་བ་ལྟར་རང་ཅག་རྣམས་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་གྲོལ་བའི་ཐབས་ཁོ་ན་མཛད་པ་དེ་ཡི་ཕྱིར་ལེགས་ཚོགས་ཐམས་ཅད་ཀྱི་བླ་མ། བསྟེན་ཚུལ་ཚུལ་བཞིན་དུ་བྱུང་བ་ན་དེའི་རྗེས་ནས་གཞན་དོན་སྒྲུབ་པ་ལ་མཉེས་པ་ཡིན་གཉིས་པ་ནི་བླ་མ་ཚུལ་བཞིན་དུ་མ་བསྟེན་པར་སངས་རྒྱས་ལ་མཆོད་པ་ཇི་ལྟར་ཕུལ་ཡང་མི་དགྱེས་ལ་དེ་བསྟེན་ཚུལ་ཚུལ་བཞིན་དུ་ཚུལ་བཞིན་བྱུང་ན་འཇམ་དཔལ་ཞལ་ལུང་ལས་འདི་ཡི་དོན་ལྡན་འགའ་ཞིག་ལ་ང་ཉིད་དེ་ཡི་ལུས་གནས་ཏེ་སྒྲུབ་པོ་གཞན་ལས་མཆོད་པ་ལེན་དེ་ཡིས་དེ་མཉེས་རང་གི་རྒྱུད་ལས་ཀྱི་སྒྲིབ་པ་དག་བྱེད་དོ་ཞེས་པ་ལྟར་རྒྱལ་བ་རྣམས་སྤྱན་མ་དྲངས་ཀྱང་བླ་མའི་སྐུ་ལ་བཞུགས་ནས་རང་གི་མཆོད་པ་དགྱེས་བཞིན་བཞེས་པར་འགྱུར་རོ་དེས་ན་རྒྱལ་བ་སྲས་བཅས་ལ་མཆོད་པ་ཕུལ་ཀྱང་ཕུལ་བའི་ཕན་ཡོན་ལས་དགྱེས་བཞིན

ཁོ་རང་རང་ལ་མཆོད་པ་འབུལ་དགོས་ཞེས་གསུངས་བླ་མ་ལ་མཆོད་པ་ཕུལ་ཞིག་དེ་རྡོ་རྗེ་སློབ་དཔོན་སྐུ་ལ་ང་གནས་བྱས་ནས་མཆོད་པ་ལེན་ཁ་ཡོང་གི་ཡིན་ཟེར་གསུངས་པ་རེད་པ་དེ་བས་ན་ཕྱོགས་བཅུ་སངས་རྒྱས་ཐམས་ཅད་ལ་མཆོད་པ་ལས་ཀྱང་བླ་མ་ལ་མཆོད་པ་དེ་ཕན་ཡོན་ཆེ་དེ་དེ་ཡིན་པ་རེད། ཕུལ་བའི་ཕན་ཡོན་དང་བཞེས་པའི་ཕན་ཡོན་དེ་ཡོང་གི་ཡིན་པ་རེད། རྒྱལ་བ་སྲས་བཅས་ལ་ཕུལ་བ་ཡིན་ན་ཕུལ་བའི་ཕན་ཡོན་གཅིག་མ་གཏོགས་བཞེས་པའི་ཕན་ཡོན་དེ་ཡོང་གི་མེད་པ་རེད། འོ་དེའི་རྒྱུ་མཚན་གཉིས་པ་དེ་ཅི། ད་གསུམ་པ་བདུད་དང་སྡིག་གྲོགས་ཀྱིས་མི་ཚུགས་པ་ནི་མདོ་ལས་གསུངས་པ་བཞིན་བཤེས་གཉེན་ཚུལ་བཞིན་དུ་བསྟེན་པས་ནི་བསོད་ནམས་ཆེན་པོ་འཕེལ་ལ་དེ་འཕེལ་བས་ནི་བདུད་དང་སྡིག་གྲོགས་ཀྱིས་ཚུགས་པར་མི་འགྱུར་རྒྱ་ཆེར་རོལ་པའི་མདོ་ལས་བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་འགྲུབ་བདུད་བཅོམ་ནས་ནི་བྱང་ཆུབ་མྱུར་དུ་རེག་པར་འགྱུར་ཞེས་དང་གཞན་ཡང་བསོད་ནམས་ལྡན་པའི་མི་དག་ལ་ལྷའམ་བདུད་ཀྱི་རིས་དག་གིས་བར་ཆད་བྱ་བར་མི་ནུས་ཞེས་གསུངས་པ་ལྟར་ཡིན་གསུངས་སོ། བདུད་དང་སྡིག་གྲོགས་ཀྱིས་མི་ཚུགས་པ་ཟེར་ཏེ་དེའི་གེགས་ཆེན་པོ་ཅིག་རེད་བཤེས་གཉེན་ཚུལ་བཞིན་དུ་བསྟེན་པ་ཡིན་ན་བདུད་ཀྱིས་ཚུགས་ཡོད་མ་རེད།

གུང་ཐང་འཇམ་དཔལ་གསུངས་ན་ཡོད་ཅེ་ན་སྡིག་པའི་གྲོགས་པོ་ཟེར་ཏེ་མགོ་ལ་རྭ་ཅོ་ཡོད་ཡོད་དང་ཁ་ནས་མཆེ་བ་ཡོང་གི་ཅིག་ཡོང་མ་རེད། བརྩེ་ཞིང་ཕངས་པའི་ཟོལ་གྱིས་འཛུམ་སྟོན་ཅེ་ན་རང་ལ་དཔེ་སྒོ་ཁད་ཀྱི་རང་ལ་སྒོ་ཁད་ཀྱི་གོས་འཇམ་པོ་གཡོགས་ཟས་ཞིམ་པོ་སྟེར། ཁ་འཇམ་པོ་བཤད་ཅེ་ན་ཁ་སྙན་པོ་དེ་འདྲ་བཤད་ཅེ་ན་ཆོས་དང་འགལ་བར་ཁྲིད་སོང་ན་དེ་སྡིག་པའི་གྲོགས་པོ་ཟེར་དེ་རེད། དཔེར་ན་ང་ཟ་ཟས་གོས་ལ་སོགས་པ་དེ་ཚོ་སྦྱིན་མཁན་ཅིག་བྱུང་བ་ཡིན་ན་ཞེ་དྲག་དགའ་པོ་ཅིག་རེད་པ་ཞེ་དྲག་དགའ་པོ་ཅིག་ཁོས་ཆོས་ལོག་པར་ཁྲིད་སོང་ན་ཁ་ལ་ཉན་པོ་ཅིག་རེད་པ། ད་ཟས་གོས་ལ་སོགས་པ་ཚོ་མ་སྟེར་བྱས་ཐར་པའི་ལམ་ལ་འཁྲིད་ནས་གཤེ་གཤེ་གཏོང་ཉེས་དག་གཏོང་འོ་དེ་འདྲ་བྱེད་དུས་མ་དགའ་ཅིག་རེད། སྡིག་པའི་གྲོགས་པོ་ཟེར་དུས་དེ་འདྲ་ཡིན་པ་རེད། བརྩེ་ཞིང་ཕངས་པའི་ཟོལ་གྱིས་འཛུམ་བསྟན་ནས་ཟེར་བས་སོ་སོ་ལ་བརྩེ་མདོག་ཁ་པོ་ཅིག་བྱས། ཕངས་སེམས་ཞེ་དྲག་ཡོད་པའི་བརྡ་བྱས་སོ་སོ་ལ་དགའ་པོ་ཞེ་དྲག་བྱས། ཟས་གོས་དཔེ་ཕངས་མེད་དུ་སྟེར་བྱས་ཏེ་སོ་སོ་ལ་བརྩེ་བྱས་ནས། ལས་ཀ་བྱེད་དེ་ཁོ་ལ་ཆོས་དང་འགལ་བ་སྤྱོད་འཇུག་བྱེད་མཁན་ཞིག་ཡིན་པ་ཡིན་ན་རང་གི་ཕ་མ་ཡིན་ཡང་སྡིག་པའི་གྲོགས་པོ་ཡིན་ཕ་མ་ཡིན་ཡང་སྡིག་པའི་གྲོགས་ཡིན་པས་འགོ་བའི་ནད་བཞིན་རིང་དུ་དོར་བར་བྱ། འགོ་བའི་ནད་དུ་སྐྱེས་པ་ཅན་རང་གི་འགོ་ནད་པ་ཡིན་ན་ན་ཚ་དེ་གཡོལ་བ་རེད། དེ་ནང་བཞིན་བྱས་ན་རང་གི་ཕ་མ་ཡིན་ནའང་དེ་ལྟ་བུ་དེ་སྡིག་པའི་གྲོགས་པོ་རེད། དེ་དང་རྒྱང་རིང་རིང་གཏོང་དགོས། སྡིག་པའི་གྲོགས་པོ་དེ་འདྲིས་བྱེད་མ། འོ་དེ་ལྟ་བུ་ནི་སྡིག་པའི་གྲོགས་པོས་མ་ཟིན་ཡ་དེ་ཡང་བཤེས་གཉེན་བསྟེན་པ་ལ་རག་ལས། དཔེར་ན། དགེ་རྒན་དང་དགེ་ཕྲུག་མཉམ་དུ་བསྡད་དེ་ཀྱེ་ཀྱེ་སྡིག་པའི་གྲོགས་པོས་ཞེ་དྲག་ཟིན་ཐུབ་ཡ་ཡོད་མ་རེད་པ། དགེ་རྒན་དང་ཁ་བྲལ་དེ་ཀྱེ་དགེ་ཕྲུག་དེ་ཡིན་ན་རང་དབང་འདུག་པ་ཡིན་ན་སྡིག་པའི་གྲོགས་པོ་གིས་ཟིན་དེ་ལས་སླ་པོ་ཞེ་དྲག་ཡོད་རེད། སྡིག་པའི་གྲོགས་པོའི་དབང་དུ་སྡུད་ཡ་དེ་ལས་སླ་པོ་ཡོད་རེད།

ཨོ་ཏོ་ལ་ཅེ་ཅེ་ནས་ནི་རྒྱུ་མ་རེད་དེ་ཁོ་ལ་ཅི་ཡང་ཡོང་རྒྱུ་མེད་པ་ཅན། རྒྱུ་དཔལ་འབྱོར་ཡོང་རྒྱུ་མེད་པ། ཆོས་དེ་ཡོང་རྒྱུ་མེད་པ་ཅན་གཉིས་ཀ་ཡོང་རྒྱུ་མེད་པ་ཅན། ཐ་ཞུ་ཐ་ཞུ་རེད་དེ་ནི་གྲྭ་པའི་སྒོ་མ་ཐོས་ཅན་དེ་དེ་འདྲ་ཡོང་གི་རོ་དེ་སྡིག་པའི་གྲོགས་པོས་བཟུང་འགྲོ་བ་རེད་ཨོ་དེ་དགེ་བའི་བཤེས་གཉེན་ཚུལ་བཞིན་དུ་བསྟེན་མཁན་དེ་ཡིན་ན་སྡིག་པའི་གྲོགས་པོ་ལས་གྲོལ་ཐུབ་རེད་སྡིག་པའི་གྲོགས་པོ་ལས་གྲོལ་ཐུབ་སྡོང་པོ་བཀོད་པའི་མདོ་ལས་གསུངས་རེད་བ། ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་ཟིན་པ་ནི་བདུད་ཀྱིས་གླགས་མི་རྙེད་པའོ་ཞེས་གསུངས་ཡོད་རེད་བདུད་ཀྱིས་གླགས་མི་རྙེད་པ།

བཤེས་གཉེན་ལ་བསྟེན་དགོས་བྱས་ཙང་ཨང་རང་དབང་མེད་དེ་བྱས་དེ་ཡིན་ན་ཨའོ་ང་དེ་འདྲ་ཅིག་བྱས་ནས་ནི་དགེ་བའི་བཤེས་གཉེན་གྱིས་ག་འདྲ་ཅིག་ཟེར་ཡང་ང་ལ་གཤེ་གཤེ་བྱས་ཚེ་གཏོང་མི་ཡོང་བཤེས་གཉེན་ཐུགས་མ་མཉེས་བྱེད་མི་ཡོང་བསམ་ནས་དཔེ་བཤེས་གཉེན་གནོན་རྒྱུ་ལ་ཤ་སྟག་དགོས་པ་རང་དབང་ཡོད་དེ་བྱས་དེ་ཡིན་ན་ནི་ཉེས་སྤྱོད་སོ་སོས་བྱེད་འདོད་ཚང་མ་ཐམས་ཅད་བྱེད་བཞག་དགོས་པ་དེ་ལྟར་ཉེས་སྤྱོད་ཐམས་ཅད་རང་ཤུགས་ཀྱིས་འགག་པ་ཟེར་དེ་ཕྱི་ནང་ནས་བཀག་མི་དགོས་པ་བྱས་ནས་རང་ཤུགས་ཀྱིས་ཁོ་འགག་འགྲོ་གི་རེད་དཔེར་ན་མི་ཡག་ཅིག་དང་མཉམ་དུ་འགྲོགས་པ་ཡིན་ན་ཁོ་ཡི་སྤྱོད་པ་ཡར་ཡར་འགྲོ་གི་རེད་མི་སྡུག་ཆགས་ཅིག་དང། མི་སྡུག་ཆགས་ཅིག་ཡིན་པ་ཡིན་ན་མི་ཡག་པོ་ཅིག་དང་འཕྲད་པ་ཡིན་ན་སྤྱོད་པ་ཡར་ཡར་འགྲོ། མི་བཟང་པོ་ཅིག་ཡིན་ན་མི་གྲོགས་པོ་ངན་པ་ཅིག་དང་འཕྲད་སོང་ན་མར་འགྲོ་ཡས་ལ་ཧ་ཟེར་གྱིས་འགྲོ་དགོས་རེད་པ། དེ་དཔུང་བཟང་གིས་ཞུས་པའི་མདོ་ལས་གསུངས་ཡོད་རེད་པ་ང་ཚོ་གྲོགས་བཟང་པོ་དང་འགྲོགས་དགོས་སོ་གྲོགས་ངན་པ་དང་འགྲོགས་རྒྱུ་ཡ་མ་རེད། དགེ་བཤེས་སྟོན་པས་ཀྱིས་ནི། མི་མི་ག་རེ་ཟེར་མི་ཐ་མ་ཅིག་གྲོགས་བཟང་པོ་ཅིག་དང་འཕྲད་ཅེ་ན་འབྲིང་ཅིག་ཡོང་གི་རེད།

ཞབས་ཏོག་བྱས་པ་ཁོ་ན་ལམ་དུ་སོང་བ་ཡིན་གསུངས་དེ་ལྟར་འགའ་ཞིག་གིས་བསྙེན་རྫོགས་ཀྱི་མཁན་པོ་དང་དབང་བསྐུར་བའི་རྡོ་རྗེ་སློབ་དཔོན་ལྟ་བུ།